དུས་གསུམ་ཡོད་རབས་སུ་མཐོང་ཆོས་མྱོང་འགྱུར། དེ་ནས་ཞིང་དང་བསམ་པའི་ཁྱད་པར་གྱིས་ཚེ་དེ་ལ་བསགས་པའི་ལས་ཀྱི་འབྲས་བུ་ཚེ་དེ་ལ་མྱོང་བ་འོས་པའི་མཐོང་ཆོས་མྱོང་འགྱུར་གྱི་ལས་ཤིང་ཚེ་དེ་ལ་མགོ་བཙུགས་པ། ཚེ་དེ་ལ་མནའ་མས་མགོ་བཙུད་པ་དེ་རུ་ཚེ་ལས་དེ་བསགས་ནས་ཚེ་དེ་ལ་མནའ་མས་མགོ་བཙུད་པ། དེ་ཡང་དེ་ནས་ཞིང་དང་བསམ་པའི་ཁྱད་པར་ལ་ཞིང་འབྱུང་བ་རེད། ཞིང། རང་གི་ལས་བསགས་ས་གི་ཞིང་དེ། སངས་རྒྱས་བཅོམ་ལྡན་འདས་དེ་ལ་སོགས་པ་ཚོ་ལ་དམིགས་བྱས་ནས་བསགས་པ་ཡིན་ན་ཚེ་དེ་ཉིད་ལ་རྣམ་སྨིན་གྱི་འབྲས་བུ་མགོ་བཙུགས་ངེས་ཀྱི་ཡོད།

སྟོང་པ་རྒྱལ་བའི་སྐུ་ནི་ལྷོངས་ཤིག་ན་གཞན་ཁྱད་པར་གྱི་སངས་རྒྱས་སྣང་གསལ་ལས་འཕེལ་བའི་ཡེ་སྲ་སེལ་བདེན་གཉིས་ལ་གོ་བ་ཉིད་ལ་ནི་ཕ་མ་གུ་གཅིག་ལས་ཡོད་མ་རེད་དེ་རྒྱུ་མ་གུ་ག་ཚེ་གོ་བ་ཡང་འགྲོ་ཡས་མེད་པ་ཞིག་རེད། རྒྱལ་པོ་གི་སྲས་མོ་གྱི་གོ་ལ་བསོད་པ་དེ་འདྲ་གོ་འཇིག་ཅིང་པ་དེ་ཕོངས་ཆུར་མྱོང་རྒྱུ་ཞིག་ལས་སྒོ་བཙུད་པར་བ། ཐོག་ཆུ་མྱོང་རྒྱུ་ཞིག་ལས་སྒོ་བཙུད་ནས་དེ་ནས་བཟང་སྟེ་ཀ་པ་དགུ་བཅུ་རྩ་གཅིག་ཡི་བར་དུ་ག་པ་སྐྱིད་པ་ཡིན་ན་ཡང་རང་གི་ལུས་ལ་གུ་གོ་འགོ་བ་ཞིག་ནི་ཤི་ཡི་མ་གཏོགས་གུ་མེད་པ་དེ་ནི་ཤི་མི་དགོས་དེ་འདྲ་བྱུང་བར་བ། ཡང་དག་གི་ད་ལྟ་དེ་ནོར་ཡེ་ཤེས་ནི་སེང་ཡེ་དང་སེང་ལོང་དང་སེང་ལྷ་ལ་སོགས་པ་ཨ་ཐུ་ཐུ་གྲངས་མཐའི་གོང་ཁ་སྟོང་བཅུ་ཉུང་བཅུའི་ལས་དགུ་ཚུད་པ་ཡིན་པས། དེ་ཚོ་ཟེར་བྱས་ནས་མི་དགེ་བཅུ་སྤོང། དགེ་བ་བཅུ་པོ་དེ་ཉམས་སུ་བླང་བཞིན་དེ་བྱེད་པ་ཡིན་ན་ཚེ་ཕྱི་མ་ལ་དངོས་གྲུབ་ཀྱི་ལུས་དེ་ལྟོ་བུར་གྱི་ཐོག་བོར་ཏེ་ང་ཚོ་དེ་སོང་ཞེས་འདྲིས་མ་རེད་དེ་ལས་ལྷག་པ་ཅི། དངོས་གྲུབ་ཀྱི་ལུས་དེ་ད་ག་ལ་ཞེས་འདྲིས་མ་རེད་དེ་ལས་ལྷག་པ་གནའ་མི་ཡོན་ཏན་རྗེས་འདེད་ཀྱི་ལུས་ཀྱི་ཐོག་བོར་རེད། རྣམ་སྨིན་ཡོད་དེ། རྒྱས་འདེབས་ཀྱི་ལུས་ཀྱིས་རྟོགས་པ་ཡིན་ན། ལོང་ག་རུ་བསྒྲུབས་པ་ཡིན་ན་ས་ཁྱོན་གཞན་དུ་མི་འདྲ་ཅིང་སྟོབས་ཆེན་པོ་ཞེ་དྲག་ཡོང་གི་རེད། རྗེ་ཙོང་ཁ་པ་ཆེན་པོས་ལོངས་སྤྱོད་འགྲོས་ལ་མཚན་ཉིད་མཚུངས་བ་དེ་མ་རྙེད་བར་དུ་ས་ཁྱོན་མི་འོང་བ་དེ་ཡིས་མ་རྩོམ་མེད་པའི་རྒྱུད་ལ་ལྷུག་སྒོ་གསུམ་བདེ་སྟོང་དྲི་མེད་སྦོམ་པ་ཡི་ལྷག་པར་ལས་འབྲས་འབྱུང་བའི་གནས་ཆེ་བའི་རྒྱུད་དུ་རྟོགས་གཞི་མཚོན་བའི་བསྟོད་པ་བྱས། འོ་དེ་འདྲ་བྱེད་ཅེས་ནས། རྣམ་སྨིན་ཡོན་ཏན་རྒྱས་འདེབས་ཀྱི་ལུས་དེ་ཅིག་བསྒྲུབ་དགོས་པ་དེ་ད་ལྟ་ཚེ་འདིའི་སྟེང་སྐོར་ལོངས་སྤྱོད་འགྲོས་ལ། ལོངས་སྤྱོད་འགྲོས་ཡོད་དེ་ཐར་བ་དང་མཐོང་ཆོས་ཆེན་པར་འགྲོ་བའི་དགེ་སློང་དེར་བ།

ལུས་དང་སེམས་གཉིས་པོ་དེ་གཞན་གྱིས་མི་འདོད་པ་རང་གིས་ཐོབ་པ་ལ་སོགས་པ་དེ་ཚོ་ཡིན་པ་རེད། དེ་ཡང་དཔེར་ན་འཇིག་རྟེན་ན་ཞིང་གི་སོ་ནམ་ལེགས་པ་ལས་འབྲས་བུ་ཡི་བཟང་པོ་འབྱུང་བ་ཞིག་རང་རེ་ནང་སྐྱེ་བ་སྔ་མའི་ལས་བཟང་པོའི་མཐུ་ལས་དེ་ལྟ་བུ་ལུས་ལོངས་སྤྱོད་སོགས་གང་ཡང་མ་ལུས་ཙམ་འབྱུང་བ་ཡིན་ལ་དེས་ད་ལོ་ཡི་སྟོན་ཐོག། ད་ལོ་ཡི་ལོ་ཏོག། སྟོན་འབྲས་བྱུང་ཙམ་གྱིས་མི་ཕན་པར། ད་རེས་སྔ་མ། ཕེབས་སོང་ཚོང་པ་མང་པོ་ཅིག་བསྒྲུབས་བྱས་ནས་ལུས་དེ་དེ་ལྟ་བུ་བྱུང་བ་རེད་དེ། དེ་ཙམ་གྱིས་ཆོག་ཤེས་བྱེད་རྒྱུ་ཡོད་མ་རེད། དཔེར་ན་འཇིག་རྟེན་པའི་ལོ་ཏོག་དེ་ནི་ཚེ་འདིའི་ཞིང་ཁ་དཀའ་ལས་ཞེ་དྲག་རྒྱག་བྱས་ནས་ད་རེས་ལོ་ཏོག་ཡག་པོ་བྱུང་བ་རེད་དྲན་ཨ་ནི་ད་ལོ་ལོ་ཏོག་ཡག་པོ་བྱུང་བ་རེད་ཟེར་ནས་རྗེས་མ་ནི་དཀའ་ལས་མ་རྒྱག་བསྡད་རྒྱུ་ཡོད་མ་རེད་ཟེར་དེ་དང་གཅིག་པ་རེད་བསམ་གྱི་རེད། མི་ཕན་པ་ཕྱི་ལོ་ཏོག། ཕྱི་ལོ་ཡི་སྟོན་ཐོག། ཚེ་རིང་བ་དེ་རེད་གཉིས་པ་ནི་མཐོང་བ་ཙམ་གྱིས་གདུལ་བྱ་འདུལ་བྱེད་པའི་ཇོ་བོ་རྗེ་ལྟ་བུ་ཡིན། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཞེ་དྲག་ལུས་བཟང་པོ་ཡོད་པ་རེད་གཟུགས་བཟང་པོ་ཡོད་པ་རེད། དེ་འདྲ་ཡིན་ཙང་ནི་མཐོང་བ་ཙམ་གྱིས་གདུལ་བྱ་རྣམས་ཀྱི་ཡིད་མགུ་བ་དང།

སེམས་ཅན་རྣམས་ཐོག་མར་ཟང་ཟིང་གིས་དབང་དུ་བསྡུས་ལ་མཐར་ཆོས་ཀྱིས་སྨིན་པར་བྱེད་པའི་གཞན་དོན་རླབས་ཆེན་བྱེད་ནུས་པ་དང་ཟེར་དེ་ཡིན་པར་གདའ། དཔལ་འབྱོར་ཆེ་བ། དབང་ཕྱུག་ཆེ་བ་ཟེར་ཡས་དེ་དཔལ་འབྱོར་ཆེ་བ་སྟེ་སེམས་ཅན་རྣམས་ལ་ནི་ཐོག་མར་ཟང་ཟིང་གིས་དབང་དུ་བསྡུས་བྱས་ནས་རྗེས་མ་ཆོས་ཀྱིས་ཚིམ་པར་བྱེད་པ་སྟེ། ལྔ་པ་ནི་གཞན་གྱིས་བདེན་པར་འཛིན་པས་ཚིག་བཙུན་པ་སྟེ། དྲུག་པ་ནི་རྒྱལ་པོ་ཡི་བཀའ་ལྟར་བྱ་བ་ཐམས་ཅད་ཇི་ལྟར་བསྒོ་བ་ལས་མི་འདའ་བའི་མི་འདའ་བར་མྱུར་དུ་བསྒྲུབ་པ་དབང་ཆེ་བར་གྲགས་པ། ཁོ། ཇི་སྟེ་ནི་དབང་ཆེན་པོར་གྲགས་པ་ཡིན་ཙང་མི་གཞན་མ་ཅིག་ལ་ནི་བཀའ་གཏོང་དགོས་བྱུང་ཟེར་ན་མི་གཞན་མ་ཡིས་དེའི་བཀའ་ལས་མ་འདའ་བ་དེ་འདྲ་བྱེད་ཐུབ་དགོས་རེད་པ། སྐྱེས་པ་ཉིད་ཡིན་པས་སེམས་ཀྱི་འཁོར་གྱི་དབུས་སུ་མི་འཇིགས་པ། འཇིགས་སྐྲག་ཆེན་པོ་མི་ཡོང་བ་ལ་སོགས་པ་དེ་ཚོ་ཡོང་དགོས་རེད་རང་སྐྱེས་པ་ཡིན་པ་ན་གནས་སོང་ནས་ནི་འཇིགས་སྐྲག་ཆེན་པོ་མི་ཡོང་བ་ཡོང་དགོས་རེད། དབེན་པར་གཅིག་པུར་གནས་ཏེ་ཆོས་སྒྲུབ་པ་ལ་གེགས་དང་བར་ཆད་ཉུང་བའོ། བརྒྱད་པ་ནི་ལུས་སྟོབས་ཆེ་བས་རྗེ་མི་ལ་ལྟར་དཀའ་ཚེགས་ཆེན་པོ་ཡིས་བསྒྲུབ་དགོས་པའི་ཆོས་རྣམས་ཀྱང་དཀའ་སྤྱད་ཀྱིས་སྒྲུབ་ནུས་ཤིང། སེམས་སྟོབས་ཆེ་བས་སེམས་སྟོབས་ཆེ་བས་རང་གཞན་གྱི་དོན་གང་ལ་ཡང་མི་སྐྱོ་ཞིང་སྤྲོ་ཤུགས་ཆེ་ལ་བརྟན་པས་སོ་སོར་རྟོག་པའི་བློ་ཐོབ་ནས་མངོན་ཤེས་མྱུར་དུ་འཆར་བའི་རྒྱུ་བྱེད་པ་སོགས་འབྱུང། རྣམ་སྨིན་ཡོན་ཏན་བརྒྱད་པོ་དེ་ཚོ་བཤད་གསུམ་པ་དེ་ཡི་རྒྱུ་སྒྲུབ་པ་ནི་ད་ཚེ་རིང་བ་དེ་རྒྱུ་ག་རེ་སྒྲུབ་དགོས་སོགས་དེ་ཡིན་པ་རེད་ཚེ་ཕྱི་མ་ལ་དེ་ལྟར་བྱུང་ན་ལེགས་མོད་དེ་འདྲ་ཨེ་ཡོང་སྙམ་ན་དེ་ངེས་པར་འོང་བ་དཔེར་ན་ཞིང་པ་ཚོས་སྟོན་ཀ་འབྲས་བུ་འོང་བ་ཤེས་ནས་དཔྱིད་དུས་ས་བོན་བཏབ་པས་སྟོན་ཀ་འབྲས་བུ་ངེས་པར་འོང་བ་ལྟར་རང་རེས་ཀྱང་ད་རེས་ཀྱི་རྟེན་དེ་ལ་རྣམ་སྨིན་ཡོན་ཏན་བརྒྱད་ལྡན་གྱི་རྒྱུ་བསྒྲུབས་ནས་སྨོན་ལམ་རྣམ་དག་གིས་མཚམས་སྦྱར་ན་ཕྱི་མ་ཡི་འབྲས་བུ་ངེས་པར་འོང་སྟེ། རྒྱུ་མ་ཚང་བ་མེད་པ་ལས་འབྲས་བུ་འབྱུང་བ་ཆོས་ཉིད་ཡིན་པས་སོ་དེ་ལ་བརྒྱད་ལས་ཚེ་རིང་བའི་རྒྱུ་ནི་སེམས་ཅན་ལ་གནོད་འཚེ་དང་སྲོག་གཅོད་སྤོང་བའོ། ཚེ་ཐར་གཏོང་བ་ཉེའུ་འདོན་པ་ལྟ་བུ་སྲོག་བླུ་ཞིང་འཚེ་བ་ལས་ཟློག་པ། ཉེའུ་འདོན་པ་ཟེར་མཁན་དེ་དཔེར་ན་དུད་འགྲོ་ཉ་ཚོ་འབུ་སྲིན་ལ་སོགས་པ་ཚོ་ཡར་འདོན་པ་སྲོག་བླུ་གཏོང་བ་དེ་ཡིན་པ་རེད། དེ་ནས་གཞན་ལ་ཟས་སྦྱིན་པ་བཙོན་ར་ནས་བཏོན་པ་ནད་པ་ལ་སྨན་སྟེར་ཞིང་ནད་གཡོག་སོགས་བྱེད་པ། དེ་ཚོའི་ཕན་སྐྱོན་མེད་པར་བཙོན་ར་ནས་བཏོན་པ་དང་གཞན་ལ་ཟས་སྦྱིན་པ་དང་ནད་པ་ལ་སྨན་སྟེར་བ་ལ་སོགས་པ་དེ་ཚོའི་ཕན་སྐྱོན། གཟུགས་བཟང་བའི་རྒྱུ་ནི་བཟོད་པ་བསྒོམ་པ་དེ་ཡིན། གཞན་ཡང་རྟེན་ལ་མར་མེ་གསལ་པོ་འབུལ་བ། མར་མེ་གསལ་པོ་འབུལ་བ་དེ་ནི་གཟུགས་བཟང་ཡག་གི་རྒྱུ་རེད་ན་བཟའ་སེར་པོ་འབུལ་བ་དེ་གཟུགས་བཟང་ཡག་རྒྱུ་རེད། རྟེན་གསུམ་གསར་བཞེངས་དང་རྙིང་པ་ཆག་གྲུམ་སོང་བ་ལ་ཉམས་གསོ་བྱེད་པ། གསེར་དང་ཚོན་གྱིས། གསེར་དང་ཚོན་གྱིས་གསོ་བ་ཟེར། ཁ་ཟས་སེན་ལོང་ཟེར་མཁན་དེ་ནང་བཞིན་ཡིན་པ་རེད། ན་བཟའ་གསར་པ་འབུལ་བ། གཞན་ལ་གོས་རྒྱན་གསར་པ་སྟེར་བ་སོགས་ཡིན་ཟེར་བ་དེ་གཟུགས་བཟང་ཡག་གི་རྒྱུ་བྱེད། རིགས་མཐོ་བའི་རྒྱུ་ནི། སེར་སྐྱ་གང་ཡིན་ཡང། ཡོན་ཏན་དང་རིགས་དང་ཚུལ་ཁྲིམས་དང་ཤེས་རབ་འཁོར། གོ་ས་སོགས་ཀྱིས་ཁེངས་སེམས་མི་སྐྱེད་པར་ང་རྒྱལ་དང་ཆེ་བའི་ང་རྒྱལ་ཐམས་ཅད་སྤངས་ཏེ་དམའ་ས་བཟུང་བ་ཟེར། དམག་ས་བཟུང་བ་དེ་ཡིན་པས་ད་དེ་རི་མཐོ་བ་ལས་ཕྱི་ཡས་ཀྱི་རྒྱུད་དེ་ང་རྒྱལ་བསྐྱེད་པ་ཡིན་ན་ལྕི་བ་ཕྱི་མ་དེ་ཚོ་ལ་རི་དམག་ས་དེ་འདྲ་ལས་ཅི་འགྲིག་གོ། ང་རྒྱལ་མ་བསྐྱེད་པའི་ཕྱིར་ན་གཞན་གང་འདྲ་ཅིག་ཐོངས་པ་ཡིན་ན་ཚང་མ་ཐོངས་ཕྱིར་ལ་གུ་ཤ་བྱེད་པ་ཡིན་ན་རི་མཐོ་ས་ལྕི་བ། བླ་མ་ལྷོ་པའི་མཁན་པོ་དགེ་འདུན་གསུངས་བཞིན། ད་ལོ་ལོ་ལྟར་ལ་ལས་བྱེད་པ་དེ་སྐྱེས་བུ་ཆུང་ངུ་ཡིན་ནའི་སྐབས་སུ་གཙོ་ཆེ་ཤོས་དེ་བ་སྟེ་རེད། ལོ་ལྟར་ལ་ལས་ལ་སྐྱེས་བྱས་ནས་མི་འགྱུར་བའི་དེ་བདེ་བ་མི་འགྱུར་བའི་ཡིན་ན་བས།

དགེ་བཤེས་འབན་གྱིས་དགེ་སྡིག་གཉིས་ལ་རྡེའུ་དཀར་ནག་གི་རྩིས་རྒྱག་མཛད་ནས་སྤང་བླང་མཛད་པ་ལྟར་བྱ་དགོས་སོ། དེ་ཡང་སྤྱོད་འཇུག་ལས་མི་དགེ་ལས་སྡུག་བསྔལ། མི་དགེ་བ་ལས་སྡུག་བསྔལ་འབྱུང་དེ་ལས་ཇི་ལྟར་ངེས་ཐར་ཞེས་ཉིན་མཚན་རྟག་ཏུ་བདག་གིས་ནི་དེ་ཉིད་འབའ་ཞིག་བསམ་པའི་རིགས་ཞེས་དང་དགེ་བའི་ཕྱོགས་ནི་ཐམས་ཅད་ཀྱི་རྩ་བ་མོས་པར་ཐུབ་པས་གསུངས་དེ་ཡི་རྩ་བ་རྟག་ཏུ་ནི། རྣམ་སྨིན་འབྲས་བུ་བསྒོམས་པས་སོ། རྣམ་སྨིན་འབྲས་བུ་བསྒོམས་པས་སོ་ཞེས་གསུངས་པ་ལྟར་དཀར་ནག་གི་ལས་འབྲས་ཤེས་པར་བྱས་ནས་རྒྱུད་དུ་དྲན་ཤེས་བག་ཡོད་བསྟེན་ཏེ་སྲོག་གཅོད་རྐུ་རྫུན་སོགས་བྱེད་པར་ཉེ་བ་ན་དེ་མ་ཐག་ཏུ་མཚམས་བཞག། ཕྲ་མོ་འབྱུང་བ་དག་ཀྱང་བཤགས་སྡོམ་བྱས་ན་བཤེས་སྤྲིང་ལས་གང་ཞིག་སྔོན་ཆད་པ་སྔོན་ཆད་ཡིན་ནས་རང་གིས་མི་དགེ་བའི་ལས་མང་པོ་བསགས་པ་ཡིན་ནས་ད་ནས་བཟུང་སྟེ། མི་དགེ་བའི་ལས་དེ་ཚོ་ལ་མཐོང་ཆུང་མ་བྱེད་ཅིང་སྡིག་པ་དེ་དག་ལ་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་པ་བྱས་ནས་ཚུལ་བཞིན་དུ་བྱས་པ་ཡིན་ན་དེ་ནས་ཟླ་བ་སྤྲིན་དང་བྲལ་བ་ནང་བཞིན་བྱས་ནས་སྡིག་པའི་ལས་ཐམས་ཅད་ལས་དག་ནས། དག་བྱས་ནས་ནི་ངན་སོང་ཚོགས་འདུ་སྒྲོལ་མི་དགོས་ཡོང་གི་རེད་ཟེར་དེ་ཡང་དཔེ་བཞག་པ་དེ་ལ་དགའ་བོ་ཟེར་དུ་ཅི་རེད་དགའ་བོ་ཟེར་མཁན་དེ་སྐྱོང་དགའ་བོ་རེད་བ། སུན་ཁྲི་ཟེར་དེ་ཁ་ཚེ་ཤེས་ཡག་གི་སུན་མོ་འཁྲུངས་བ་ཆོས་སྲིང་དེ་རེད། ཐུང་ཁྲི་ཟེར་དེ་རྒྱ་བོད་མ་གཅིག་འདྲ་ཟེར་བ། རྒྱ་བོད་མ་གཅིག་འདྲ་རང་གི་ཡབ་རྒྱ་བོད་གཟུ་བྱས་གཉིས་པོ་བསད་པ་རེད་བ། ཕ་བསད་པའི་ཚོགས་མི་ཞིག་ལས་བསགས་པ་རེད་བ། ཡབ་དེས་ནི་ཕྱི་མི་འོང་འབྲས་བུ་ཐོག་ཡོད་ས་ཕྱི་མི་འོང་བསད་པས་ནི་ཉེ་བའི་ཚོགས་མི་ཞིག་ལས་ཀྱི་ས་ནི་ཚོགས་མི་ཞིག་ལས་གཉིས་ཡོད་རོགས།

དགའ་བོ་ཟེར་མཁན་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མཆེད་འོག་མ་དེ་རེད། སྐུ་མཆེད་འོག་མ་དེ་སངས་རྒྱས་བཅོམ་ལྡན་འདས་ནས། འཁྲུངས་ཚར་ནས་ཉི་མ་བདུན་རེ་དེ་སྐུ་ལ་ཡུམ་སྒྱུ་མ་ལྷ་མཛེས་དགོངས་པ་རྫོགས་སོང་བ་ཡུམ་སྒྱུ་མ་ལྷ་མཛེས་དེ་སངས་རྒྱས་འཁྲུངས་ཚར་དེ་འཇིག་རྟེན་ན་བཞུགས་དགོས་མེད་པ་རེད། དགོངས་པ་རྫོགས་ཕྱིན་ནས་ལྷ་ཡུལ་ལ་ཡར་སྐྱེས་པ་རེད། ད་རྒྱལ་པོ་ཟས་གཙང་གི་བཙུན་མོ་དེ་ཡིན་ན་ཡུམ་སྒྱུ་འཕྲུལ་མ་ཡུམ་སྒྱུ་འཕྲུལ་མ་དེ་བཙུན་མོ་གནང་ཡིན་པ་རེད། ཡུམ་སྒྱུ་འཕྲུལ་མ་གི་སྲས་དེ་ད་ལྟ་དགའ་བོ་ཟེར་མཁན་རེད་གཅུང་དགའ་བོ་ཟེར། སངས་རྒྱས་ཀྱི་གཅུང་པོ་ཡིན་ཙང་ཁོ་ལ་གཅུང་དགའ་བོ་ཟེར་བ་གཅུང་དགའ་བོ་ཟེར་གྱི། ད། སངས་རྒྱས་བཅོམ་ལྡན་འདས་ནང་ལ་བཞུགས་པ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་ཡུལ་གྱི་རྒྱལ་པོ་གནང་རྒྱུ་རེད་པ། ཡུལ་གྱི་རྒྱལ་པོ་ནང་གྱུར། རྒྱལ་པོ། རྒྱལ་པོ་ཟས་གཙང་མེད་པ་ཆགས་ཚར་སོང་ན་སངས་རྒྱས་བཅོམ་ལྡན་འདས་ཡུལ་རྒྱལ་པོ་གནང་དགོས་རེད་དེ་སངས་རྒྱས་བཅོམ་ལྡན་འདས་རབ་ཏུ་བྱུང་ག་ཕེབས་ཕྱིན་ནས་སྐུ་ཚེ་དེ་ལ་མངོན་པར་རྫོགས་པའི་སངས་རྒྱས་པ་ཡིན་ཙང་རྒྱལ་པོ་གནང་རྒྱུ་བྱུང་ཡོད་མ་རེད་པ། ད། སྤུན་མཆེད་འོག་མ་དེ་གའི་རྒྱལ་པོ་གནང་བྱས་ནས། ཟས་གཙང་གི་ཆེད་དུ་བཞུགས་ཡོད་པ། ད་ཁོ་ཡི་བཙུན་མོ་དེ་ལ་མཛེས་མ་ཟེར་མཁན་ཅིག། ཨོ་དེ་བཙུན་མོ་ལེན་བྱས་ནས་ཁོ་རང་གཉིས་འཆམ་པོ་ཞེ་དྲག་ཡོད་པ་བྱས་ནས་ཉིན་མཚན་ཐམས་ཅད་དུ་ཁྱོན་ནས་ཁ་བྲལ་གི་མེད་པ་རེད། ཕྱི་ཕྱི་ལོགས་འགྲོ་ཚད་གཉིས་ཀ་འགྲོ་ནི་མ་གཏོགས་ཁྱོན་ནས་ཁ་བྲལ་ནས་ད་འགྲོ་གི་མེད་པ་རེད་ཞེ་དྲག་བརྩེ་པོ་ཞེ་དྲག་ཡོད་ཡིན་པ་རེད། དེ་བྱས་ནས་སངས་རྒྱས་བཅོམ་ལྡན་འདས་དེ་ཡེ་ཤེས་པ་དེ་འདུལ་བའི་ཐོག་ལ་ག་རེ་ཟེར་དུས་ལ་བབ་པ་དེ་ཡི་ཚེ་ན་ཨ་ནི་སངས་རྒྱས་ཀྱིས་ཀུན་དགའ་བོ་ཁྲིད་བྱས་ནས་དེ་ནས་རང་གི་ཁྱིམ་ནང་ལ་བསོད་སྙོམས་ཕེབས་བསོད་སྙོམས་ལ་ཕེབས་བསོད་སྙོམས་ཕེབས་ནས་སངས་རྒྱས་ཕེབས་སོང་ཟེར་དེ་སྐུ་ལ་གཟི་བརྗིད་ཀྱིས་མ་བཟོད་བྱས་ནས་མགྱོགས་པོ་བྱས་ནས་ལྷུང་བཟེད་ཡར་ཞུ་ཁ་ཡོང།

སངས་རྒྱས་དང་ཀུན་དགའ་བོ་གཉིས་པོས་ཚུར་ལྷུང་བཟེད་མ་ཁྱེར་བྱས་ནས། རྒྱལ་བུ་རྒྱལ་བྱེད་ཀྱི་ཚལ་ལ་ཡར་ཕེབས་པས། ཡར་འཕེལ་འགྲོ། ཡར་ཕེབས་འགྲོ་དུས་གཅུང་དགའ་བོ་ས་ལ་ནི་བཞག་མི་འགོག་མར་སངས་རྒྱས་གཟི་བརྗིད་དང་དེ་འདྲ་ཡོད་ཙང་ས་ལ་བཞག་མ་ནུས་པ་བྱས་ནས་ཡོ་གོ་ག་ལེ་ག་ལེ་ཕྱིན་བྱས་ནས། གཙུག་ལག་ཁང་བར་དུ་མཉམ་དུ་འགྲོ་དགོས་བྱུང། ཁོང་ཡོང་ཁ་ལ་ཁ་དེ་ག་རེ་རེད་ཟེར་ན་བཙུན་མོ་མཛེས་མ་དེ་ནི་ཁོ་རང་གཉིས་ཁ་བྲལ་མ་མྱོང་ཡོད་ཙང་དཔྲལ་མགོ་ནི་ལ་མཆིལ་མ་ཅིག་བྱུགས་བྱས་ནས་མཆིལ་མ་དེ་མ་སྐམ་གོང་ནས་ཁྱོད་རང་ཡར་ཡོང་དགོས་ཡོད་ཟེར་ནས་བཅའ་ཁྲིམས་ཅིག་མཛད་པ་རེད། བཅའ་ཁྲིམས་ཅིག་ཁོ་རང་གཉིས་མཛད། ད་མཆིལ་མ་དེ་སྐམ་ཚར་བ་ལྷུང་བཟེད

སངས་རྒྱས་བཅོམ་ལྡན་འདས་ཀྱིས་བཙན་དབང་བྱས་ཏེ་སྐྲ་བཞར་དེ་སངས་རྒྱས་ལ་ག་ཡེ་ཞུ་ནུས་ཀྱི་མེད། རང་གི་སྤུན་ཀྱག་རྒན་པ་རེད་པ་སྤུན་ཀྱག་རྒན་པ་རེད་ལྷག་པར་དེ་ལ་ཁོ་སངས་རྒྱས་ཟིན་དེ་གཟི་བརྗིད་ཆེན་པོ་ཡིན་ཙང་སུ་གང་གིས་བཀའ་བཅག་ནུས་ཀྱི་མེད་ཨ་ནི་སྐྲ་བཞར། སྐྲ་བཞར་ནི་ད་ང་སྐྲ་བཞར་ཚར་ན་ཡང་ག་ཡེ་བྱེད་ཀྱི་མ་རེད་སངས་རྒྱས་མ་བཞུགས་དུས་ནི་བྲོས་འགྲོ་དགོས་བསམ་བསམ་དྲན་གྱི་ཡོད་ད། ནང་ལ་བྲོས་འགྲོ་དགོས་བསམ་བསམ་དྲན། ངས་ཁོ་ལ་བསླབ་པ་སློབ་གཉེར་བྱེད་དགོས་ཟེར་བསླབ་པ་སློབ་གཉེར་བྱེད་བཅུག་སང་ཉིན་ནི་སངས་རྒྱས་དང་ཉན་ཐོས་དེ་ཚོ་བསོད་སྙོམས་ཕེབས་ཏེ་ཨ་ནི་ཁོ་རང་བྲོས་འགྲོ་དགོས་བསམ་བསམ་དྲན།

གཞན་ཚང་མ་དང་བཅས་ང་ལ་ཁ་གྲག་གི་མི་འདུག་ཁྱེད་རང་ལ་ནི་ང་སྤུན་ཀྱག་རེད་དེ་ཁ་མ་གྲག་བྱས་ང་ལ་འབྲེལ་བ་ཁྱོན་ནས་མ་བྱེད་དགོས་ག་རེ་རེད་ཟེར་དུས་ཀུན་དགའ་བོ་གིས་ང་ཚོ་ལམ་ཀ་ཁ་ཁ་རེད། རབ་ཏུ་བྱུང་བ་གཅིག་པ་རེད་དེ་ང་ཚོ་འགྲོ་ས་ལམ་ཀ་ཁ་ཁ་རེད། ཁྱེད་རང་ལ་ནི་ལྷ་ཡི་བུ་མོ་གི་ཆེད་དུ་ཚངས་པར་སྤྱོད་དགོས་རེད། ང་ཚོས་ནི་ཐར་པ་གི་ཆེད་དུ་དགེ་སློང་ཚང་མ་དང་བཅས་ནི་ཚངས་པར་སྤྱོད་དགོས་རེད་དེ་ནི་འགྲོ་ས་ཁ་ཁ་རེད་དེ་ཚོ་དེ་ཚོ་ལ་ནི་ང་ད་ལྟ་འགྲིག་གི་མེད་པ་རེད་བསམ་ནས་སངས་རྒྱས་ལ་ཡར་ཞུས་ནས། མི་སངས་རྒྱས་ཀྱིས་འཁོར་བ་ཀྱི་ཉེས་དམིགས་ལ་སོགས་པ་དེ་འདྲ་བསྟན་ཡོང་ཙ་ན་ཁོ་དགྲ་བཅོམ་པའི་གོ་འཕང་ཐོབ་རེད་དེ་མ་རེད། དགྲ་བཅོམ་པའི་གོ་བ་ཐོབ་རེད། རྩ་ཆེ་ག་ཚོད་དེ་ནས་འདུག་ཨང་གཅུང་དགའ་བོ་ལྟ་བུ་འདོད་ཆགས་ཅན་ཡིན་ནའང་སངས་རྒྱས་བཅོམ་ལྡན་འདས་ཐོག་ལ་ཁེལ་བ་བྱས་ནས་ཡར་འདུལ་བྱས་ནས་དགྲ་བཅོམ་པའི་གོ་བ་ལ་ཁུག་རེད། སངས་རྒྱས་མེད་པ་ཡིན་ན་དེ་ལྟ་བུ་ཅིག་འདུལ་ཐུབ་ཡག་ཁྱོན་ནས་ཡོད་མ་རེད་པ་སངས་རྒྱས་ཀྱིས་བཏུལ་བ་རེད་པ། ད་ལྟ་དགའ་བོ་ཟེར་དེ་དེ་རེད་དགའ་བོ་སོར་ཕྲེང་མཐོང་ལྡན་བདེ་བྱེད་བཞིན་ཟེར་སྔོན་ཆད་བག་མེད་པ་བྱས་པ་ཡིན་ནའང་ཕྱིས་ནི་བག་དང་ལྡན་པ་བྱོས་ཟེར་ན་ད་ནི་ངེས་པར་དུ་ཡང་འབྲས་བུ་ཐོབ་བོ་རེད། དེ་ནས་རྒྱལ་པོ་མ་སྐྱེས་དགྲ་ཡི་རྗེས་ཐོབ་བོ་རེད། སོར་མོའི་ཕྲེང་བ་ཅན་ཐོབ་བོ་རེད། བདེ་བྱེད་ཟེར་མཁན་དེ་ནས་ཐོབ་བོ་རེད་པ། སྔར་སྦྱོར་ཆོས་སྐབས་སུ་བཤད་པ་ལྟར་འདོད་ཆགས། འདོད་ཆགས་ཅན་གཅུང་དགའ་བོ་སོར་ཕྲེང་གིས་མི་དགུ་བརྒྱ་དང་དགུ་བཅུ་གོ་དགུ་བསད་པ་དང་མ་སྐྱེས་དགྲས་ཕྱིར་མི་འོང་བསད་པ་དང་བདེ་བྱེད་ཀྱིས་རང་གི་ཨ་མ་བསད་པ་ཡང་སྡིག་པ་དག་པ་བཞིན་དུ་སྔར་སྡིག་པ་བསགས་པ་རྣམས་དག་པར་འགྱུར་བས་བཤགས་སྡོམ་ལ་ཕྱིར་བསྡུ་བྱས་པ་ནས་ཕྱིས་སྔར་རང་གིས་སྡིག་པ་བྱས་ཚར་གྱི་ཡིན་ན།

ནས་ཞེས་མདོར་ན་སྐྱེས་བུ་ཆུང་ངུའི་སྐབས་དེའི་ཉམས་ལེན་གྱི་འགག་མདོ་ལྟ་བུ་ལས་འབྲས་ལ་རྩི་ཆེན་པོ་བྱ་དགོས། སྐྱེས་བུ་ཆུང་ངུའི་སྐབས་སུ་ནི་སྔར་ནི་སྐྱེས་བུ་ཆུང་ངུ་གི་ཉམས་ལེན་བྱེད་མ་མྱོང་བ་དང། རྗེས་སུ་སྐྱེས་བུ་ཆུང་ངུའི་ལམ་དེ་ཉམས་ལེན་བྱས་ན་རྟགས་ཚད་ག་རེ་ཐོན་དགོས་རེད་གསུངས་ན་ལས་འབྲས་ལ་རྩི་ཆེན་པོ་ཞེ་དྲག་ཞིག་ཆགས་སོང་ན་དེ་ནི་སྐྱེས་བུ་ཆུང་ངུའི་ཉམས་ལེན་དེ་གནད་དུ་སོང་བའི་རྟགས་རེད། གནད། ཡག་པོ་ཅིག་རྨིས་ཐུབ་དགོས་རེད། ལས་འབྲས་ལ་རྩི་ཆེན་པོ་བྱ། ཨ་མ་ལས་འབྲས་ལ་རྩི་ཆེན་པོ་མ་བྱས་པ་ཡིན་ན་རྒྱུན་མ་ཉམས་ལེན་བྱས་བྱས་བྱས། ནང་བཞིན་ཙིཏྟ་སྐྱེས་བུ་ཆུང་ངུའི་གནས་སྐབས་དེ་འདྲ་ཉམས་ལེན་བྱེད་ཅེས་ནི་ལས་འབྲས་ལ་ཞེ་དྲག་རྩི་ཆེན་པོ་ཡོད། སྡིག་པ་མི་བྱེད་ཡག་ལ་ཞེ་དྲག་འཛེམ་མཁན། དགེ་བ་དེ་ཚོ་ལ་འབད། མཐོང་ཆུང་མ་བྱེད་ཅིང་ཧུར་ཐག་པ་དག་ཅིག་སྒྲུབ་མཁན་ཡོད་དེ་འདྲ་ཅིག་དགོས་རེད་ལས་འབྲས་ལ་རྩི་ཆེན་པོ་བྱ། དེ་ལ་ཇོ་བོ་ཆེན་པོས་ཀྱང་རྩལ་དུ་འདོན་པར་མཛད། སྔར་འཕན་ཡུལ་ན་རྡོ་རྗེ་དཔའ་བཀའ་འཆང་བྱ་བར་ཁ་འདོན་བྱེད་པ། བོང་གཅིག་ལུས་གསོས་པ་ཞིག་ཤི་མ་ཐག་པར་གཤིན་རྗེའི་སྐྱེས་བུས་ས་འོག་ཏུ་ཁྲིད་དེ་གཤིན་རྗེ་ཆོས་རྒྱལ་གྱི་མདུན་དུ། གཤིན་རྗེ་ཆོས་རྒྱལ་གྱི་མདུན་དུ་སླེབས་པ་ན་ཁོང་རྫུན་སྨྲས་པས་མེ་ལོང་བསྟན་ཏེ་བོང་ཚུར་ཁྱེར་དང། མྱོང་བ་པོ་དང། དེ་ནས་རི་བསྲེགས་མ་སློབ་པ་དང་དེ་མཐོང་བ་རྒྱས་པས་ཐོས་པ་ཚུལ་བསྲེ་བས་ལྕགས་མཐོང་མ་རྙེད་པར་བཟང་མོ་ཆེ་སྐྱོ་བ་ན་སྤང་སྐོང་ཕྱག་བརྒྱ་པ་ལ་སྐྱབས་བྱས་ནས། སྔ་མ་བེམ་པོ་ནང་ལ་ནི་མདོ་སྡེ་སྤང་སྐོང་ཕྱག་བརྒྱ་པ་ཟེར་དེ་དུས་རྟག་ཏུ་ཁ་འདོན་བྱེད་ཀྱི་མི་གཅིག་ཡོད་ཡིན་པས། སྤང་སྐོང་ཕྱག་བརྒྱ་པ་ལ་ཁ་འདོན་བྱས་སྤང་སྐོང་ཕྱག་བརྒྱ་པ་ཟེར་དེ་སངས་རྒྱས་བྱང་ཆུབ་སེམས་དཔའ་ཚོའི་མཚན་ལྕང་སྐྱ་ཡོས་དུས་ཁྱེད་ཀྱིས་འགྲོ་བ། ང་ཚོ་གཟུངས་བསྡུས་ནང་ལ་ཡོད་རེད་པ་སྤང་སྐོང་ཕྱག་བརྒྱ་པ་ཟེར་བོད་ཀྱི་ཆོས་ཀྱི་དང་པོ་དང་པོ་དེ་རེད་བོད་ལ་ཆོས་དང་པོ་དང་པོ་དེ་དར། ཨོ་ཐུ་ལ་ཁམས་སྡོད་ཅིང། ཡང་ནང་ཤོད་ཚེ་ན་ཁོ་འབུམ་གཅིག་ཡོད་ཡིན་པར་འབུམ་གཅིག་བཙོང་བ་བྱས་ནས་འབུམ་གྱི་བླུ་ཡོན་དེ་ཟོས་པ་རེད། དེ་ཟོས་ནས་ཤི་མ་ཐག་པར་གཤིན་རྗེ་སྐྱེས་བུ་ཡིས་ས་འོག་ཏུ་ཁྲིད་བྱས་ནས་གཤིན་རྗེ་ཆོས་ཀྱི་རྒྱལ་པོའི་སྐུ་མདུན་ལ་ཁྲིད་པ་རེད། ཁོ་ཡིས་སྐྱག་རྫུན་བཤད་ནས་ང་དེ་འདྲ་སྡིག་པ་མི་དགེ་བའི་ལས་བྱེད་མ་མྱོང་ཟེར་ཏེ་གཤིན་རྗེ་ཀྱི་མེ་ལོང་ནང་ལ་སྲད་བུ་གྱི་ཆང་བསྐོར་བ་གཤིན་རྗེ་ཡི་མེ་ལོང་ནང་ཚོད་བྱས་ནས་འབུམ་བཙོང་མཁན་སུ་ཡིན་པ་དང་འབུམ་ཉོ་མཁན་སུ་ཡིན་པ་དང་དེ་ཡི་རིན་དེ་ནས་སྲན་མ་བླངས་པ་ཡིན་པར་སྲན་མ་བླངས་པ་དང། དེ་ཡི་ཐུ་བ་སྐྱེས་པས།

བླང་དོར་ཚུལ་བཞིན་དུ་བྱས་པས་ཀྱང་ཐོག་མ་མེད་པ་ནས་འདྲིས་དྲགས་པའི་སྡིག་པ་ཅུང་ཟད་རེ་གོས་ནའང་གཉེན་པོ་སྟོབས་བཞིའི་བཤགས་སྡོམ་ཚུལ་བཞིན་དུ་བྱ་དགོས། བླང་དོར་ཚུལ་བཞིན་བྱས་པས་ན། སྔར་བསགས་པའི་སྡིག་པ་འདི་དག་གང་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་སངས་རྒྱས་ཀྱི་བཀའ་ལ་བདེན་པར་མཛད། སངས་རྒྱས་ཀྱི་བཀའ་དེ་སླུ་བ་ཡོད་མ་རེད། ད་སྡིག་པ་མི་དགེ་བའི་རིགས་སོགས་བསགས་ཀྱི་མེད་གསུངས་ཟེར་ནམ་ཞེས་གལ་སྲིད་ནི་ང་རང་ཚོ་ཉོན་མོངས་སྟོབས་ཆེ་བ་དང། ལས་ལ་གོམས་འདྲིས་ཆེ་བ་དང་དེ་འདྲ་ཡི་སྟབས་ཀྱིས་བས་ཞག་ཏུ་བཞུགས་ལ་དེ་འདྲ་ཞེ་དྲག་གསོག་གི་འདུག་ན་མཐོང་ཆུང་མ་བྱེད་པ་བྱས་ནས་གཉེན་པོ་སྟོབས་བཞི་དེ་ནི་ལམ་སང་ལམ་སང་བྱས་བཤགས་པ་བྱེད་དགོས་རེད་ཟེར། གཉིས་པ་ཁྱད་པར་དུ་ནི་སྟོབས་བཞིས་སྦྱོང་བའི་ཚུལ་ལ་གོང་དུ་སྦྱོར་ཆོས་ཡི་སྐབས་ཞུས་ཟིན་གཉེན་པོ་སྟོབས་བཞི་དེ་སྐྱབས་འདོད་ཚུལ་ཞུས་པ་དེ་རེད་དེ་ལ་བཞི་ལས་རྣམ་པར་སུན་འབྱིན་དེ་ཆེ་ཤོས་དེ་རེད། སྟོབས་དེ་བྱུང་ན་འོག་མ་རྣམས་ལ་ཡང་རང་བཞིན་གྱིས་འོང། དཔེར་ན་ང་རང་ཚོ། རང་གིས་ཟས་དུག་ཅིག། བཙན་དུག་ལ་སོགས་པ་དེ་འདྲ་ཞིག་ཟ་བ་ཡིན་ན་རང་གིས་ཟས་དུག། བཙན་དུག་ཟ་བ་དེ་རང་གིས་ཤེས་ཚུལ་ནི། ད་དེ་ལ་ཞེ་དྲག་དངངས་སྐྲག་ཆེན་པོ་བྱེད་བྱས་ནས། ད་ང་དུག་ཟ་ཚར་སོང་ད་དུག་ཟ་ཚར་སོང་ད་དེ་ག་འདྲའི་ན་ཚ་གཏོང་ཡོང་ན་ག་འདྲའི་སྨན་ཡོད་ན་བསམ་བསམ་གནམ་མེད་ཞེ་དྲག་དངངས་སྐྲག་ཆེན་པོ་ཞེ་དྲག་ཡོད་པ་ཡིན་ན། ཨ་ནི་དུག་དེ་སྨན་གཏོང་རྒྱུ་ལ་སོགས་པ་དང། དེ་ནས་ཕྱིས་མྱོང་ནས་དུག་དེ་ལྟ་བུ་མི་ཟ་བསམ་བསམ་གནམ་མེད་ཞེ་དྲག་དྲན་གྱི་རེད་པ།

དེའི་ཚོད་ནས་རང་ཅག་རབ་བྱུང་རྣམས་ཀྱིས། རྗེ་དགེ་འདུན་གྲུབ་པ་གྱིས་དེ་གསུངས་ཡོད་རེད་པ་དཔེར་ན། འབྲི་ཤ་འགུལ་ནུས་པ་ལ་ལུས་ནུ་རྒུ་ཕྱོགས་སུ་གྱུར་པའི་གྱི་རིགས་ཤོག་སེར་དེ་ནང་བཞིན་བྱེད་བྱས་ནས། རང་རྒྱུད་གཏན་ལ་འབེབས་པའི་སྒོ་ནས་རྩོད་པ་བྱེད་པ་ཡིན་ན་ཕན་ཐོགས་ཞེ་དྲག་ཡོད་ཡིན་པ་རེད་རང་གི་རྒྱུད་དེ་གཏན་ལ་འབེབས་པའི་ཆེད་དུ། རང་རྒྱུད་ལ་དག་མ་དག་ལ་སོགས་པ་སུ་དག་བྱེད་བྱས་ནས་ཕྱི་སྒོ་རྟགས་གསལ་གཏོང་ས་དེ་ཡིན་ན་རང་གི་རྒྱུད་དེ་རང་གི་རྒྱུད་ཉོན་མོངས་དུག་གསུམ་ལ་སོགས་པ་དེ་ཚོ་སེལ་ཐབས་བྱས་ནས་དེ་ལ་རྟགས་གསལ་གཏོང་དགོས་ཀྱི་ཡོད། འོན་ཀྱང།

འོ་དེ་མི་དགེ་བཅུ་སྤོང་བ་བྱས་ནས་དགེ་བ་བཅུ་ལ་མ་གནས་ན་ཚེ་ཕྱི་མ་བདེ་འགྲོའི་སེམས་ཉིད་དུ་སྐྱོན་ནི་ཨ་འགྱུར་གོ་ཡོད་ཡིན་པར། མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཀྱིས་མ་བཟུང་ན་ནི་བདེ་འགྲོ་གྱི་གོ་འཕང་ལྟ་བ་ནི་ཡོང་ཡས་མེད་པས། སྐྱེས་བུ་དེ་ཕྱི་མ་རྣམས་ཀྱང་ལས་འབྲས་ཀྱི་ལག་ལེན་དེ་རྒྱ་ཆེ་རུ་སོང་བ་ཡིན་ཞེས་བདག་གི་བླ་མ་གསུངས་ལག་ལེན་ལ་འགེལ་ལུགས་ཀྱང་ཤིག་ལྟ་བུ་གསོད་པ་ཉིད་ནི་སེན་མོ་ཡི་ཕྲག་ཏུ་བཞག་པ་ན། སེན་མོ་ཡི་ཕྲག་ཏུ་བཞག་ཟེར་བ་ན་དེ་མི་རུང་སྙམ་ནས་སྤངས་ལ་ཟེར་ལག་ལེན་ལ་འཁྱེར་ཏེ་དེ་ཡིན་པར་རང་གི་བས། ག་རེ་ཞིག་ཡིན་ནའང་སེམས་ཅན་གྱི་སེ་ཁ་ལ་ཁ་ཏོན་ན་ཡང་ད་བསམ་བློ་གཏོང་བྱེད་ནས་སྲོག་གཅོད་ཀྱི་ཉེས་དམིགས་ལ་སོགས་པ་ཚུར་དྲན་བྱེད་ན་ད་དེ་འགྲིག་མ་རེད་བསམ་བསམ་ནས་མི་བྱེད་ཚེ་ཐར་གཏོང་བ་ལ་སོགས་པ་བྱེད་པ་དེ་ལག་ལེན་ལ་འཁྱེར་ཚུལ་དེ་རེད། རྐུན་མ་ཡིན་ནའང་ད་གར་བ་རང་གི་ཅ་ལག་ཅིག་སྒུར་བ་བྱེད་མི་གི་ཅ་ལག་ཅིག་རང་གི་ཡག་པ་ཡིན་ནའང་འདྲ། ཡང་ན་ནི་འཇབ་བུ་བྱེད་ནས་བརྐུས་པ་ཡིན་ནའང་འདྲ་དབང་ཆེན་པོ་བྱེད་ནས་འཕྲོག་པ་ཡིན་ནའང་འདྲ་དངོས་པོ་སྐྱོ་བ་དེ་བཙོང་ཐུབ་པ་བྱེད་ད་དེ་ལྟ་བུ་རུང་གི་མ་རེད་བསམ་བསམ་ནས་མི་བྱེད་ནི་ཕར་སྤངས་ནས་ལག་ལེན་ལ་འཁྱེར་གྱི་འཁྱེར་གྱི་བྱེད་པ་དེ་ཡིན་པ་རེད། རྫུན་ཞིག་ཤོད་པར་རྩོམ་པ་དང་དྲན་པས་ཟིན་ནས།

ལྗོངས་ཐར་ཟེར་བའི་སྐད་དཔེ་ཡུལ་ཙོང་དུ་སྒོར་བསྒྱུར་བ་གནོད་ཚབས་ཆེན་པོ་བྱེད་པ་འོང་ས་སྡིག་པ་ནི་བྱས་ནས་བཤགས་ཆོག་གི་རེད་བསམ་བསམ་ནས་བྱེད་པ་དེ་བས་ཞེ་དྲག་ནོར་བ་རེད་ག་རེ་ཟེར་ན་བཤགས་ནས་སྡིག་པ་དག་དག་གི་རེད་དག་གི་རེད་དེ་ཐོག་མ་ནས་སྡིག་པ་དེ་མ་གོས་པ་དང་རྗེས་མ་བཤགས་ནས་དག་གཉིས་པ་དེ་སྡིག་པ་མེད་པ་བྱེད་པ་རེད་དེ། ལམ་གོང་མ་བསྒྲུབས་པ་ལ་ས་ཆོད་ཆེན་པོ་ཆེ་ཆུང་ཞེ་དྲག་ཤོར་ཚར་རེད། ལམ་བསྒྲུབས་ཆོག་ཆོག་ཅིག་ཡིན་ན་དེ་ཡི་དབང་གིས། སྡིག་པ་དེ་ཡི་དབང་གིས་བཤགས་ནས་དག་ཚར་བ་ཡིན་ན་སྐྱེ་བ་མང་པོ་ཡི་བར་དུ་ཕར་འགྱངས་ཡག་དེ་འདྲ་ཡོང་གི་རེད། དཔེར་ན་དགེ་བཤེས་རས་ཆུང་བ་ལྟ་བུ་དེས་རྗེ་མི་ལ་ཡི་བཀའ་བཅག་ནས། འཁོར་བ་ནང་ལན་མ་གསུམ་གྱི་བར་དུ་སྐྱེ་བ་ལེན་དགོས་བྱུང་བ་རེད་པ། ངོ་མ་བྱས་པ་ཡིན་ན། བཀའ་དེ་མ་བཅག་པ་ཡིན་ན་ཚེ་གཅིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་ངེས་རེད་དེ། དེ་ཡི་དབང་གིས་རྗེས་མ་ལན་མ་གསུམ་གྱི་བར་དུ་སྐྱེ་བ་ལེན་དགོས་བྱུང་བ་རེད་པ། དེ་ལྟར་བཤད་པ་དེ་ལྟར་ཞུས་པ་ན་ངོ་མ་དེ་སྐྱེས་བུ་ཆུང་ངུ་གྱི་རྟོགས་པ་སྐྱེས་ཚུལ་དེ་དེ་ཡིན་པ་རེད། སྔ་མ་དང་བློ་མི་འདྲ་ཞིག་སྐྱེ་དགོས་རེད། སྔ་མ་དེས་ཚེ་ཕྱི་མ་གྱི། ཆོས་དེ་ཡིན་ན་ཞར་དང་ཞོར་ལ་བསྒྲུབས་པ་མ་གཏོགས་གཙོ་བོ་ཚེ་འདིའི་དོན་མཐར་བསྒྲུབས་པ་ཚེ་འདིའི་ཟ་རྒྱུ་དང་གོན་རྒྱུ་དང། གཏམ་སྙན་གྲགས་ལ་སོགས་པ་དང་ཨོ་དེ་ཚོ་གི་དོན་བསྒྲུབས་པ་དེ་གཙོ་བོ་བྱེད། ཚེ་ཕྱི་མ་ཀྱི་དོན་བསྒྲུབས་ཡག་དེ་ཞར་དང་ཞོར་ལ་ད་ལྟའི་ཚེ་དེ་བྱེད་ཧ་བྱེད་པ་དེ། ད་ནི་ཕྱི་མ་ཡི་བློ་གི་གོ་ས་དེ་ལྡོག་བྱས་ནས། དལ་འབྱོར་དོན་ཆེ་རྙེད་དཀའ་དང་མི་རྟག་པ་དང་ངན་སོང་གི་སྡུག་བསྔལ་དང་སྐྱབས་འགྲོ་ལས་འབྲས་དེ་ཚོ་བསམ་བསམ་བསམ་བྱས་ནས་ནམ་ཞིག་གི་ཚེ་ན་ད་ཚེ་ཕྱི་མ་གཙོ་བོ་ལ་བཞག་ནས། ཚེ་འདིའི་ཟས་གོས་ལ་སོགས་པ་དེ་ཚོ་ཞར་དང་ཞོར་ལ་བྱས་པ་མ་གཏོགས། གཙོ་བོ་མ་བྱེད་པ་དེ། ཨོ་དེ་འདྲ་ཞིག་བྱས་ཟེར་ན་དེ་ནི། སྐྱེས་བུ་ཆུང་ངུ་ཡི་ལམ་སྣ་ཟིན་པ་རེད་ཟེར་ལམ་གྱི་སྣ་དེ་ཟིན་འོང་གི་རེད། ཚེ་འདིའི་སྣང་ཤས་ཞར་བྱུང་ནང་དུ་སོང་ན་སྐྱེས་བུ་ཆུང་ངུ་ཡི་ལམ་རིམ་གྱི་རྟོགས་པའི་སྣེ་དང་པོ་སྐྱེས་པ་རེད། དེ་ལྟར་སྐྱེས་ཀྱང་ད་དུང་ཡང་ཡང་གོམས་པར་བྱ་དགོས་ཏེ་རྗེ་ཙོང་ཁ་པ་ཆེན་པོས་འོན་ཀྱང་བརྟན་པར་བྱ་དགོས་པས་བརྟན་པར་བྱེད་དགོས་པས་དེ་བྱུང་ནས་ཀྱང། འབད་དེ་སྦྱང་བར་བྱའོ། དེ་ཚེ་བློ་དེ་ལྟ་བུ་བྱུང་བས་ནི་དེ་ལ་ཡིད་བདེ་རོགས་མོ་མ་གནང་ཞེས་ཟེར་ན་ཡང་འགྲོ་དགོས་པ་དེ་འདྲ་མ་ཡིན་པར་ཡང་ནས་ཡང་དུ་བློ་དེ་ལ་འབད་རྩོལ་བྱེད་དགོས་རེད། ཞེས་གསུངས་པ་ལྟར་རོ། དེ་ཡི་ཕྱིར་ངས་ཀྱང་ཆོས་ལམ་རིམ་དེ་སྟོན་པས་ནི་དང་པོ་ཅི་དྲག་དེ་ནི་ཅི་འོང་བྱ་བའང་ཡང་དེ་ཡིན། དེ་ནས་འབྲིང་དུ་བསྒྲིལ་ནས་བཤད་པ་མཛད་དེ་སྐྱོང་ཚུལ་མདོར་བསྡུས་ལ་སྦྱོར་ཆོས་སྔོན་དུ་སོང་བླ་མ་སྤྱི་བོར་བསྒོམ་པ་ལ་གསོལ་འདེབས་བྱས་ནས་ལས་འབྲས་སྤྱི་བྱེ་བྲག་རྣམས་ས་བཅད་དྲངས་ཏེ་བསམ་འཇུག་ལྡོག་བྱ་བ་ནི་རྒྱུན་གྱི་ལག་ལེན་ཡིན་པས་དེའི་དམིགས་པ་སྐྱོང་མི་དགོས་ས་ཐུན་མཚམས་སུ།

བདེན་པ་གཉིས་ཆ་དེ་ནི་ངང་དུ་དམྱལ་བའི་སྡུག་བསྔལ་མང་པོ་སྐྱེ། དམྱལ་བའི་གནས་སུ་དམྱལ་བའི་སྡུག་བསྔལ་མང་པོ་ཆེ་བསྟན་བཞག་ཡོར་བ་སྟེ། བསྡུ་བ་ལོང་སྡེ་བཞི་སོགས་ལ་ཡང་ཡང་ནས་ཡང་དུ་རྒྱས་དགོས་པ་སྔར་གོང་དུ་ཡང་བཟློག་སོགས་ཞུས་པ་ལྟར་ཡེ་གསང་ཉིན་བཅུ་བཞི་པ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོ་གསུང། ལུས་སྲོག་གཡོ་བ་ཆུ་ཡི་ཆུ་བུར་བཞིན་ཞེས་སོགས་ཤོ་ལོ་ཀ་གཉིས་འདྲེན་པར་མཛད་ནས་སྔོན་འགྲོ་ཀུན་སློང། བཅོས་ཚུལ་མདོར་བསྡུས་དང་སྔར་བསྟན་ཟིན་པ་སྐྱེས་བུ་འབྲིང་དང་ཐུན་མོང་ལམ་གྱི་རིམ་པ་ལ་བློ་སྦྱོང་བ་ལ་གཉིས་ཐར་པ་དོན་གཉེར་གྱི་བློ་བསྐྱེད་པ་དང་ཐར་པར་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་དབབ་པའོ་དང་པོ་ལ་གཉིས་འཁོར་བའི་སྤྱི་ཡི་སྡུག་བསྔལ་བསམ་པ་དང

དེ་ལ་སྐྱབས་འགྲོ་བྱེད་དེའི་རྗེས་སུ་དེ་ནས་ལས་འབྲས་འདྲ་དེ་ཤེས་ཀྱི་ན་ད་སྡིག་སྤོང་དགེ་སྒྲུབ་བྱེད་དགོས་པ་སྟེ་སྡིག་སྤོང་དགེ་སྒྲུབ་བྱེད་དགོས་པ་དེ་ཡང་སྡིག་སྤོང་དགེ་སྒྲུབ་སྤྱིར་བཏང་ནས་བྱེད་པ་ཙམ་ལ་ནི། ཕྱི་མ་བདེ་འགྲོ་ཞིག་ཐོབ་པར་འདུག་ཡིན་ནའང་བདེ་འགྲོ་ལུས་ཕལ་པ་ཙམ་གྱིས་ལམ་གྱི་ས་ཆོད་ཤིན་ཏུ་ཆུང་བ་ཡིན་ཙང་ལམ་གྱི་ལམ་སྒྲུབ་པ་ལ་ས་ཆོད་ཤིན་ཏུ་ཆེ་བའི་རྣམ་སྨིན་ཡོན་ཏན་བརྒྱད་ལྡན་གྱི་རྟེན་ཞིག་སྒྲུབ་པ་འདོད་ནས་རྣམ་སྨིན་ཡོན་ཏན་བརྒྱད་ལྡན་གྱི་རྟེན་ཞིག་སྒྲུབ་པ་འདོད་ཅིང་ད་དེ་ཡི་རྒྱུ་ལ་བརྩོན་པ་ལ་ནི་རྣམ་སྨིན་ཡོན་ཏན་རེ་རེ་ནས་ཡང་རྒྱུ་དེ་ནས།

ད་དེ་ནི་སྐྱེས་བུ་འབྲིང་ལ་ཡང་ཁྲིད་སྐབས་ལ་ཨ་ནི་དེ་ཙམ་གྱིས་ཆོག་གི་རེད་པས་ཟེར་ན་དེ་ཙམ་གྱིས་ཆོག་གི་མ་རེད་ཟེར་ག་རེ་རེད་ཟེར་ན། ཚེ་ཕྱི་མ་བདེ་འགྲོ་ཡི་གོ་འཕང་དེ་སྔར་ནས་མང་པོ་ཅིག་ཐོགས་ཚར་རེད། མང་པོ་ཅིག་ཐོབ་ཚར་རེད་དེ་ཡིན་ནའང་ཁོ་ཡིད་བརྟན་མེད་པ་ཡིན་ཙང་ནམ་ཤི་བའི་ཚེ་ན་མར་ལྷུང་འགྲོ་བ་རེད། བདེ་འགྲོར་ཡང་ནས་ཡང་འོངས་ཏེ་བདེ་བ་མང་པོ་སྤྱད་སྤྱད་ནས་ཟེར། དེ་ནས་ཤི་ནས་ངན་སོང་ལྟུང་ནས་འགྲོ་དགོས་པ་ཡིན་ཙང། རྣམ་སྨིན་ཡོན་ཏན་བརྒྱད་ལྡན་གྱི་ལུས་ཡིན་ན་འདྲ་ཚེ་ཕྱི་མའི་ལྷ་མི་ཡི་གོ་འཕང་ཡིན་ན་འདྲ་དེ་ཙམ་ལ་ཡིད་བརྟན་མི་རུང་བ། ཡིད་བརྟན་མི་རུང་བ་བྱས་ནས་འཁོར་བ་ལས་གཏན་ནས་ཐར་པ་ཅིག་བྱེད་དགོས། འཁོར་བ་ལས་གཏན་ནས་ཐར་པ་ཅིག་བྱེད་པ་བྱས་པ་ཡིན་ན་ནི། འཁོར་བ་ལས་ཐར་པའི་ཐར་པ་ཐོབ་བྱས་ནས་དེ་ནས་བཟུང་སྟེ་ནི་མར་ཟག་ཡ་མེད་པ། གཏན་གྱི་བདེ་བ་དེ་ལྟ་བུ་ཅིག་ཐོབ་པ་ཡིན་ཙང་འཁོར་བ་ལས་གཏན་ནས་ཐར་པ་ཅིག་དོན་དུ་གཉེར་དགོས། དེ་དོན་དུ་གཉེར་བར་བྱེད་པ་ལ་ཡང་དེ་ནི། འཁོར་བ་ཟེར་ཡ་དེ་ཉེས་དམིགས་དེ་བསམ་དགོས་འཁོར་བ་དེ་གང་གིས་འཁོར་བ་དང་གང་དུ་འཁོར་བ་ལ་སོགས་པ། རྒྱུ་གང་གིས་འཁོར་བ་དང་གནས་གང་དུ་འཁོར་བ་ལ་སོགས་པ་ནི་འཁོར་བ་གྱི་ངོ་བོ་ལ་སོགས་པ་དེ་ཚོ་ངོ་ཤེས་ནས་དེ་ལ་ཉེས་དམིགས་དེ་ལ་ཉེས་དམིགས་ཤེས་དགོས་པ་རེད། དེ་ཡང་འཁོར་བ་ཞེས་པ་དེ་ག་རེ་ཟེར་ན་བཀྱིགས་པ་དེ་བཀྱིགས་པ་དེ་ལ་ཟེར་བ། འཁོར་བ་དེ་བཀྱིགས་པ་དེ་བཀྱིག་བྱེད་ནི་གང་གིས་བཀྱིགས་པ་ཡིན་ན་ལས་དང་ཉོན་མོངས་གཉིས་པོ་དེ་གིས་རང་དབང་མེད་པ་དེ་བཀྱིགས་པ་རེད་ཟེར་གང་བཀྱིགས་པ་ཡིན་ན་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་བཀྱིགས་པ་རེད། ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་ལ་ལས་ཉོན་གཉིས་ཀྱི་ཞགས་པ་དེ་གིས་བཀྱིགས་ནས་བཞག་བཞག་གིས་དེ་ལས་ཉོན་གཉིས་ཀྱི་ཐག་པ་དེ་བཅད་པ་ཡིན་ན་འཁོར་བ་ལས་ཐར་བྱས་ནས་དེ་དེ་ཁོ་ལ་བཀྱིགས་པ་དེ་ལས་གྲོལ་བ་ཡིན་ཟེར་ཙང་ཐར་པ་ཟེར་ལབ་པ་རེད།

ད་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་སྔ་མ་བླངས་ཚར་བ་རེད་བ་ཕྱི་མ་དེ་ལྟ་བུ་ནི་ཡང་བསྐྱར་བླང་མི་དགོས་པ་ཆགས་སོང་ན་འཁོར་བ་ལས་ཐར་པ་ཟེར་མཁན་ཡིན་པ་རེད་དེ་ཐར་པ། འོ་དེ་ཐར་པ་ཟེར་དེ་ལ་ད་དེ་འཁོར་བ་གྱི་སྡུག་བསྔལ་མ་བསམས་ན་འཁོར་བ་ལས་བྲལ་འདོད་གཞི་ནས་ཡོང་མ་རེད་བ་འཁོར་བ་སྡུག་བསྔལ་བསམ་པ་དེ་ལ་བདེན་བཞིའི་སྒོ་ནས་བསམ་ཚུལ་གཅིག་དང་རྟེན་འབྲེལ་བཅུ་གཉིས་སྒོ་ནས་བསམ་ཚུལ་མི་འདྲ་གཉིས་ཡོད། ད་ཐོག་མ་བདེན་བཞིའི་སྒོ་ནས་གཏན་ལ་འབེབས་ཚུལ་དེ་ལ་ཡོད་དེ་ནས། སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་དང་འགོག་པའི་བདེན་པ་དང་ལམ་གྱི་བདེན་པ་བཞི་བྱས་ད་དེ་བཞི་ཡིན་ན་ནི་རྒྱུ་འབྲས་དོན་གྱི་རིམ་པའི་དབང་དུ་བྱས་པ་ཡིན་ན་ཐོག་མར་ཀུན་འབྱུང་གསུངས་ནས་དེའི་རྗེས་སུ་སྡུག་བདེན་གསུང་དགོས་པ་རེད་དེ། ད་ལྟ་ནི་ཐོག་མར་སྡུག་བསྔལ་གྱི་ཉེས་དམིགས་མ་བསམས་ན། སྡུག་བསྔལ་གྱི་རྒྱུ་ལ་སྤོང་འདོད་མི་འབྱུང་བ་ཡིན་ཙང་ཐོག་མར་ནི་སྡུག་བདེན་ཉེས་དམིགས་ཀྱི་སྒོ་ནས་གཏན་ལ་འབེབས་པར་བྱེད་བྱས་ནས་གདུལ་བྱ་ཉམས་ལེན་གྱི་རིམ་པ་བྱེད་བྱས་ནས་ཐོག་མར་སྡུག་བསྔལ་བདེན་པ་དེ་གསུངས་པ་རེད། ཐོག་མར་སྡུག་བསྔལ་བདེན་པ་དེ་གསུངས་ཟིན། ད་སྡུག་བསྔལ་བདེན་པ་དེ་ཡང་ནས་ཡང་དུ་བསམ་བློ་བཏང་ནས། ཡང་ནས་ཡང་དུ་བསམ་བློ་བཏང་སྟེ་སྡུག་བསྔལ་ལ་ཉེས་དམིགས་སུ་བལྟས་བྱས་ནས་སྡུག་བསྔལ་དེ་ལས་ཐར་རུ་བྱས་ནའང་བསམ་བསོད་ནམས་ཀྱི། སྡུག་བསྔལ་དེ་ལས་ཐར་རུ་བྱས་ནའང་བསམ་བསོད་ནམས་ཀྱི། དཔེར་ན་རྒྱལ་མཆོག་ལྔ་པ་ཆེན་པོའི་དེ་བ་ཀྱི་ཁང་པ་ཞིག་ཏུ་ཆུ་ཟག་གི་འདུག་ན། རང་གི་ཁང་པ་ཞིག་ཏུ་ཆུ་ཟག་གི་འདུག་ན་ནས། ཆུ་དེ་ལས་བདེ་གཉིས་མི་འདོད་བྱས་ནས་ཉེས་དམིགས་དེ་མཐོང་གི་རེད་བ། ཆུ་གྱི་ཉེས་དམིགས་དེ་མཐོང་ནས། ད་ཆུ་དེ་གང་ལས་འབྱུང་བ་ཡིན་ན་དེ་ནི་ཆུ་ཟག་ཟག་གི་ས་ཆ་དེ་དཔེར་ན་ཐོག་ཁ་དེ་བ་ཅན་ཨི་ཁུང་ཞིག་ཡོད་རེད་དེ་བཀག་འགྲོ་དགོས་རེད། དེ་བཀག་དུས། ད་ནི་ཆུ་དེ་མང་དག་ཆགས་ཀྱི་རེད་ཟེར། དེ་ནང་བཞིན་བྱས་ནས། སྡུག་བསྔལ་གྱི་ཉེས་དམིགས་དེ་ཡང་ནས་ཡང་དུ་བསམས་པ་དེ་ཡིན་ཟེར་ན་སྡུག་བསྔལ་ལས་བྲལ་འདོད་ཀྱི་བློ་ཞིག་སྐྱེ་གི་རེད། དེ་ཡང་སྡུག་བསྔལ་ཚེར་མ་འདོན་པ་ནང་བཞིན་བྱས་ནས་བྲལ་ཡས་མ་རེད་བ། སྡུག་བསྔལ་ལས་བྲལ་བར་བྱེད་པ་ལ་ག་རེ་དགོས་ཟེར་ན་སྡུག་བསྔལ་གྱི་རྒྱུ་དེ་བཀག་དགོས་པ། སྡུག་བསྔལ་གྱི་རྒྱུ་བཀག་དགོས་ཡིན་ཙང་དེ་ནི་སྡུག་བསྔལ་གྱི་རྒྱུ་དེ་གང་ལས་འབྱུང་ན། ལས་ཀྱི་ཀུན་འབྱུང་དང་ཉོན་མོངས་པའི་ཀུན་འབྱུང་གཉིས་པོ་དེ་ལས་བྱུང་བ་དེ་ཤེས་པར་བྱེད་ཅིང། ལས་ཀྱི་ཀུན་འབྱུང་དང་ཉོན་མོངས་པའི་ཀུན་འབྱུང་གཉིས་ལས་བྱུང་བ་དེ་ཤེས། ད་ཉོན་མོངས་པའི་ཀུན་འབྱུང་དང་ལས་ཀྱི་ཀུན་འབྱུང་གཉིས་པོ་དེ་ངེས་པར་དུ་ཡང་འགག་དགོས་ཀྱི་འདུག་བསམ་སོ་ཏྲ་མི་སྐྱེ་ནས་ནི་འགོག་པ་དེ། འགོག་པ་དེ་མངོན་དུ་བྱ་བའི་ཆེད་དུ་ལས་གསུམ་པ་ལ་བསྟན་ནས། ལས་གསུམ་པ་ལ་བསྟན་པ་རེད། ད་དེ་ལྟ་བུ་འགོག་པ་དེ་ཐོབ་པར་བྱེད་པ་ལ་ཡང་ཐོབ་བྱེད་ཀྱི་ལམ་གཅིག་ལ་ངེས་པར་བརྟེན་དགོས་པ་ཡིན་ཙང་ད་ལམ་བདེན་དེ་བཞི་པ་བསྟན་པ་རེད། དཔེར་ན་ནད་ཀྱིས་མནར་བ་དེས་ནད་ཀྱི་ཉེས་དམིགས་ཤེས་པར་བྱེད། ད་ནད་དེའི་རྒྱུ་དེ་གང་ཡིན་བརྟག་པར་བྱེད་བྱས་ནས་རླུང་མཁྲིས་བད་ཀན་ལ་སོགས་པ་དེ་དག་ཡིས་བྱེད་བྱས་ནས་ད་ནད་ཀྱིས་མནར་གྱི་རེད་བ་དེ་ལྟ་བུ་རླུང་མཁྲིས་བད་ཀན་ལ་སོགས་པ་དེ་ཚོ་ལས་ནི་དྲག་ཐུབ་ཀྱི་འདུག་མི་འདུག་བརྟག་བྱེད་བྱས་ནས་དྲག་ཐུབ་པ་ཤེས་པ་དེ་ནི་འགོག་པ་ཆོས་རྣམས་དེ་ཡིན་དེ་ལྟ་བུ་དྲག་ཐུབ་པ་དེ་ག་རེ་ཟེར་ན་སྨན་པར་བསྟེན་ནས་དེ་ཡིས་སྨན་དེ་བསྟེན་པ་དེ་སྨན་བཟའ་དགོས་རེད་བ་སྨན་དེ་བཟས་པ་ལ་བརྟེན་ནས་ནད་དེ་ལས་ཡར་དྲག་གི་རེད་བ་དེ་ནང་བཞིན་བྱས་ནས་མེད། ནད་དང་འདྲ་བ་དེ་སྡུག་བསྔལ་བདེན་པ་བྱས། ནད་ཀྱི་རྒྱུ་དང་འདྲ་བ་དེ་ཀུན་འབྱུང་བདེན་པ་བྱས། ནད་ལས་ཡར་དྲག་པ་དེ་ནི་འགོག་པའི་བདེན་པ་བྱས། སྨན་ལྟ་བུ་དེ་ནི་ལམ་གྱི་བདེན་པ། ནད་ནི་ཤེས་བྱ་ནད་ཀྱི་རྒྱུ་ནི་སྤང་བྱ་ལ་བདེ་གནས་ཐོབ་བྱ་སྨན་ནི་བསྟེན་པར་བྱ་བ་ལྟར་ཟེར་ཏེ་དཔེ་བཤད། སྡུག་བསྔལ་རྒྱུ་དང་དེ་འགོག་པ་དང་དེ་བཞིན་ལམ་ཟེར་ཏེ་དོན་དེ་བཤད། ཤེས་བྱ་སྤང་བྱ་རིག་པར་བྱ་ཞིང་བསྟེན་པར་བྱ། སྡུག་བསྔལ་ཉེས་དམིགས་ཀྱི་སྒོ་ནས་ཤེས་པར་བྱ་བ་དང།

དགའ་མདོ་ལྟ་བུ་དེ་ནི་བདེན་པ་བཞི་པོ་དེ་ཆགས་པ་རེད་ཟེར་ད་བདེན་པ་བཞི་ཡིན་ན་ནི་ཐོག་མར་གལ་ཆེ་ཤོས་དེ་སྡུག་བསྔལ་བདེན་པ་ཡིན་ཙང་བཅོམ་ལྡན་འདས་ཀྱིས་ཐོག་མར་དེ་ནི་ཡུལ་ཝ་ར་ཎཱ་སི་ནང་ལ་འཁོར་ལྔ་སྡེ་བཟང་པོ་ལ། དགེ་སློང་དག་འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ་ཟེར་ནས་དེ་དང་པོ་གསུང་དགོས་ཡག་དེ་དེ་རེད། དེ་ཟེར་སྡུག་བསྔལ་ཁོ་རང་རང་ལ་ཆ་བཞག་གི་ཡིན་ན་མི་རྟག་སྡུག་བསྔལ་སྟོང་བདག་མེད་བཞི་ཡོད་རེད་བ་ཀུན་འབྱུང་དེ་ལ་ཡང་རྒྱུ་ཀུན་འབྱུང་རབ་སྐྱེ་རྐྱེན་རྣམ་པ་བཞི་ཡོད་རེད་བ། འགོག་པ་དེ་ལ་ཡང་དེ་ནས་འགོག་པ་ཞི་བ་གྱ་ནོམ་པ་ངེས་འབྱུང་ཟེར་བཞི་ཡོད་རེད་བ། ལམ་དེ་ལ་ཡང་ད་ག་ནང་བཞིན་ལམ་སྒྲུབ་པ་རིགས་པ། ཉིན་བརྒྱའི་སར་ནི་བཞི་བཞི་བར་བ་བཞི་ཡི་ས་བདེན་བཞི་མི་རྟག་ལ་སོགས་བཅུ་དྲུག་ཟེར་ནི་འོད་དུ་ཟེར་རྒྱས་པར་བཤད་ནས་བཅོམ་ལྡན་འདས་ཀྱིས་ནི་ཐོག་མར་སྡུག་བསྔལ་གསུངས་ཡག་དེ་དེ་རེད། དེ་ཡི་ས་སྡུག་བསྔལ་གསུངས་ཡག་དེ་ག་རེ་རེད་ཟེར་ན་འཁོར་བ་ཉེས་དམིགས་ཡིན་པ་ལ་འཁོར་བ་ཉེས་དམིགས་ཡིན་པ་ཤེས་པར་བྱེད་པ་འཁོར་བའི་གནས་དེ་སྡུག་བསྔལ་རང་བཞིན་ཡིན་པ་ལ་སྡུག་བསྔལ་གྱི་རང་བཞིན་དེ་ཤེས་པར་བྱེད་པ་ཤེས་པར་བྱེད་པ་དེ་རེད། ག་རེ་ཟེར་ན་ཤེས་པར་མ་བྱས་པ་ཡིན་ན་དེ་ལས་བྲལ་འདོད་ཀྱི་བློ་སྐྱེ་གི་མ་རེད་བ་ཨ་ཙདག་རྒྱ་ཨ་ཙཱ་ར་སའི་བྱེད་དབང་ཨ་ཙཱ་ར་སའི་ཡིན་དེ་ནི་རང་གི་ཕ་ཡུལ་ལ་སྐྱིད་པོ་ཞེ་པོ་ཞིག་མཐོང་ཕྱིན་ན་ཕ་ཡུལ་ལས་བྲལ་འདོད་ཁྱོན་ནས་མེད་པ་ཅི། ཨ་དེ་ལྟ་བུ་ཅིག་རེད་ཟེར་གྱི་ཟིག་འདུག་ཨ་དེ་ནང་བཞིན་བྱས་ཕྱིན་ན་རང་ཉིད་འཁོར་བ་དེ་ལ་སྡུག་བསྔལ་ཡིན་པར་འདུ་ཤེས་མ་བྱས་ཕྱིན་ན་བདེ་བ་གི་འདུ་ཤེས་བྱས་པ་ཡིན་ན། བདེ་བ་འདུ་ཤེས་བྱས་པ་ཡིན་ན་ནི་འཁོར་བ་ལ་བྲལ་འདོད་ཀྱི་བློ་རྩ་བ་ནས་སྐྱེ་གི་མ་རེད་བ། བཙོན་པ་བཙོན་ར་ལས་ཐར་བར་བྱེད་པ་བྱེད་པ་ལ་ནི་བཙོན་ར་གྱི་ཉེས་དམིགས་དེ་ཤེས་དགོས་རེད་བ་བཙོན་ཁང་ནང་སྡོད་འདོད་མེད་པ་ཞིག་དགོས་རེད་བ་ལ་བཙོན་ཁང་ནང་སྐྱིད་པོ་ཡིན་པ་དེ་ཤེས་པ་ཡིན་ན་ནི་བཙོན་ཁང་ནས་ཐར་གྱི་མ་རེད་བ། ཨ་དེ་ནང་བཞིན་བྱས་ཕྱིན་ན་ཁམས་གསུམ་འཁོར་བ་དེ་ཡིན་ན་གནས་གང་དུ་གནས་ཀྱང་སྡུག་བསྔལ་གྱི་གནས་ཡིན་པ། གྲོགས་སུ་དང་འགྲོགས་ཀྱང་སྡུག་བསྔལ་གྱི་གྲོགས་ཡིན་པ། ལོངས་སྤྱོད་ཇི་ཙམ་ལ་ལོངས་སྤྱོད་ཀྱང་སྡུག་བསྔལ་གྱི་ལོངས་སྤྱོད་ཡིན་པ། དེ་ལྟ་བུའི་ཉེས་དམིགས་དེ་ཤེས་དགོས་རེད། དེ་ཤེས་པར་བྱེད་པ་ལ་སྡུག་བསྔལ་བདེན་པ་དེ་སྔོན་ལ་བསམ་དགོས་རེད། དེ་ས་སྡུག་བསྔལ་བསམ་པ་དེ་ལ་ཡང་དེ་ནས་སྡུག་བསྔལ་བརྒྱད་བསམ་པ་དང་སྡུག་བསྔལ་དྲུག་བསམ་པ་དང་སྡུག་བསྔལ་གསུམ་བསམ་པ་ལ་སོགས་པ་ལམ་རིམ་ཆེན་མོ་ན་རྒྱས་ཤིང་རྒྱས་པ་ཅིག་གསུངས་ཡོད་རེད་བ་གསུངས་པའི་སྔོན་ད་ལྟ་བདེ་མྱུར་གྱི་གཙོ་བོ་བྱས་ཕྱིན་ན་བདེ་ལམ་དང་མྱུར་ལམ་གཉིས་པོ་དེ། དེ་གཉིས་གཉིས་ཀྱི་མྱུར་ལམ་གཙོ་བོ་བྱས་ཕྱིན་ན་སྡུག་བསྔལ་བརྒྱད་བསམ་པ་དེ་ཡིན་ན་མི་ཡི་སྡུག་བསྔལ་ལ་སྦྱར།

སྔ་མ་ནང་གི་གཉེན་དེ་ཚོ་ཕ་མ་ཡིན་ནའི་འདྲ་ཁྱེད་ནི་དགའ་པོ་ཉེ་པོ་ཡིན་ནའི་འདྲ་དེ་ཚོ་ཚེ་འདི་ལ་དགྲ་ལ་གྱུར་ཡོད་ནི་ཕར་ཚུར་བསད་རེས་བྱེད་དགོས་པ་དང་ཕར་ཚུར་བརྡུང་རེས་བྱེད་དགོས་པ་དང་འོ་དེ་འདྲ་ཆགས་འགྲོ་གི་རེད་བ། རང་གི་ཕ་མ་ཡིན་ནའི་སྐྱེ་བ་སྔ་མའི་ཕ་མ་དེ་ཚོ་ཚེ་འདི་ལ་ནི་མ་དེ་ཆུང་མ་ལ་འགྲོ་བ་དང་ཕ་དེ་རང་གི་བུ་ལ་འགྱུར་བ་ལ་སོགས་པ་དེ་འདྲ་མང་པོ་ཡོད་རེད་བ། འོ་དེ་ནས་ཚེ་འདི་ཡི་དགྲ་གཉེན་དེ་ཡང་ཚེ་ཕྱི་མ་ལ་ནི་དགྲ་གཉེན་གོ་ལོག་བྱས་ནས་དགྲ་དེ་གཉེན་ལ་འགྱུར་འགྲོ་བ་དང་གཉེན་དེ་དགྲ་ལ་འགྱུར་འགྲོ་བ་དེ་འདྲ་མང་པོ་ཡོད་རེད་བ། གོ་ལྡོག་དེ་བརྒྱབ་ནས་འགྲོ་བ་སྔ་རབས་མི་ཚང་ཞིག་གི་ཕ་རྒན་དེ། རྟག་ཏུ་ཁོང་ཁྱོད་ཀྱི་རྫས་ཀྱིས་མྱ་གསོས་པ་ལས་ཁོང་ཤི་ནས་དེ་ཡིས་ཁོང་ཁྱོད་ཀྱི་རྫས་དུ་མྱ་བྱས་ལ། མ་དེ་ཁྱི་ལ་ཆགས་པས། མེ་ཚོང་དེ་ག་ཡིས་ཁྱི་ཁྱི་ཞེས་ཟེར། ཨ་མ་དེ་ཡིན་ན་ནི་མེ་ཚོང་དེ་ལ་ཆགས་པ་ཡིན་ས་མེ་ཚོང་དེའི་མི་ཡིས་ཁྱི་བ་སློང་དགོས་བྱུང་ཟེར་ན་ཁོ། རྒྱུ་ཁྱི་ཀྱིས་ཚོང་དགོས་རོགས་རྒྱུ་ཁྱི་མ་ཚོང་ཡིན་ས་ཁོ་ཁྱི་དེ་ལས་ནི་ཆགས་ཀྱི་ནི་འགྲོ་ཐུབ་བོ་མ་རེད་ད་ནི་ག་རེ་བྱེད་པ་རེད་ཟེར་ན་དགོང་གྲགས་ཀྱི་ཁྱི་ཁྱི་ལ་ཁྱི་ཡིན་པ་རེད་ཁྱི་དེ་ལས་ཆགས་ཀྱི་ནི་དགོང་གྲགས་ཀྱི་ཁྱི་ཁྱི་ལ་ཁྱི་ཁྱི་ནི་དགོང་གྲགས་ལ་ཁྱི་ཁྱི་ལ་ཁྱི། ཆུང་མ་དེ། ལ་བྱི་བྱེད་པའི་དགྲ་བསད་པ་ཆུང་མ་ལ་ཆགས་པའི་དབང་གིས་དེ་ཡི་བུར་སྐྱེས་ནས་ཡོད་པ་ལས། དེ་ནས་སྐྱེས་པ་དེ་ཡི་བུ། ཕ་ཉ། ཕ་ཉ་ལ་སྐྱེས་པ་དེ་བཟུང་ནས་བསད་དེ་དེ་ཡི་ཤ་ཟ་བའི་ཚེ་མ་ཡི་སྐྱེ་བ་ཁྱི་དེས། ཉ་རུས་ཟ་བ་ན། བུ་དེས་བརྡུང་བ་དང། དགྲ་ཡི་སྐྱེ་བ་བུ་ཆུང་དེ་པང་དུ་ཁུར་བ་གཟིགས་ནས་ཤཱ་རིའི་བུས་ཕ་ཤ་ཟ་ཞིང་མ་ལ་སེམས་པའི་སྒྲ་བོ་པང་དུ་ཁུར། ཆུང་མས་ཁྱོ་ཡི་རུས་པ་འཆའ། ཆུང་མ་དེ་སྐྱེ་བ་སྔ་མ་གི་རང་གི་ཨ་མ་དེར་གོ། རང་གི་ཨ་མ་དེ་རེད་པ། ད་ཁོ་རང་རང་ཨ་མའི། ཁྱི་ལ་སྐྱེས་པ་དེ་ཁྱི་དེ་ཨ་མ་དེ་རེད་པ། ཁྱི་ལ་སྐྱེས་པ་དེ་ཁྱི་དེ་སྐྱེ་བ་སྔ་མ་ཨ་མ་དེ་ཁྱི། ད་སྐྱེ་བ་སྔ་མ་ཁྱི་རང་གི་ཕ་དེ་ཡིན་ན་དེ་ཨ་མ་དེ་ཁྱི་ད་བོ་ཕ་དེ་ཡིན་ན་ད་ད་ཨ་མའི། ཁྱི་ག་རེ་ཟེར་དགོས་ཡིན་ན། ཉ་ལ་སྐྱེས་སྐྱེས་ནས་ཉ་ཡི་རུས་པ། ཉ་ཡི་རུས་པ་མ་ཡུལ་གཞའ་དེ་ནི་ཁྱི་ཡིས་ཟ་དགོས་རེད་པ། ཁྱི་དེ་ཡིན་ན་རང་གི་ཨ་མ་རེད་པ། ཨ་དུས་ཟ་ཆུང་མས་ཁྱོ་ཡི་རུས་པ་འཆའ་འཁོར་བའི་ཆོས་ལ་གད་མོ་བྲོ་ཞེས་གསུངས། དེར་མ་ཟད་བཤེས་སྤྲིང་ལས་ཕ་ནི་བུ་ཉིད་མ་ནི་ཆུང་མ་ཉིད་སྐྱེ་བོ་དགྲར་གྱུར་པ་དག